དམ་པ་དེའི་ཡིག་ཚང་གི་ལས་བྱེད་མཐོ་གྲས་ཇེམ་སོལ་ལགས་ཀྱི་མཚན་ཐོག་ལ་དེ་རིང་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་ཉིན་གྱི་སྔ་དྲོར་བསྩལ་གནང་མཛད་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་དང། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Dianne Feinstein མཆོག

དེ་རིང་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་ཉིན་གྱི་སྔ་དྲོར་བསྩལ་གནང་མཛད་འདུག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བསྩལ་གནང་མཛད་པའི་གསུང་འཕྲིན་དེའི་ནང་ལྕམ་དམ་པ་དེ་སྐུ་ཚེ་ཧྲིལ་པོའི་རིང་ཨ་རིའི་མི་མང་སྤྱི་དང་ལྷག་དོན་དུ་ཀལ་ཧྥོ་ནི་ཡ་མངའ་སྡེའི་མི་མང་རྣམས་དེ་བཞིན་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་གནང་སྟེ། སྤྱི་ཚོགས་ཞབས་ཞུ་བསྒྲུབས་གནང་ཡོད་པ་དང་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོར་དམ་པ་དེའི་སྐུ་ཟླ Richard Blum ལགས་དམ་པ་དེ་ཁོང་བཞུགས་སྒར་རྡ་རམ་ས་ལར་མཉམ་ཁྲིད་གནང་སྐབས་ལྕམ Dianne Feinstein མཆོག་ཐོག་མར་མཇལ་འཕྲད་བྱུང་བ་ནས་བཟུང་མགོན་པོ་གང་ཉིད་ལ་ཁོང་ནས་རྒྱབ་སྐྱོར་ཆ་ཚང་ཞུས་གནང་སྟེ། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུའི་ལོར ྋགོང་ས་མཆོག་ཨ་རིར་ཐེངས་དང་པོར་ཆིབས་བསྒྱུར་བསྐྱངས་གནང་གཙོས་པའི་ཨ་རིའི་གཞུང་ངོས་ནས་བོད་དོན་ལ་རྒྱབ་སྐྱོར་གནང་རྒྱུའི་ལས་གཞི་མང་པོའི་ནང་ཁོང་མཉམ་ཞུགས་གནང་ཡོད་པ་དང། ཡང་དམ་པ་དེ་སྐབས་དེའི་རྒྱ་ནག་གི་སྲིད་འཛིན་ཅང་ཙེ་མིན་དང་འགྲོགས་འདྲིས་ཡག་པོ་ཡོད་པའི་སྟབས་ཀྱིས་རྒྱ་ནག་གཞུང་གི་དཔོན་རིགས་མཐོ་ཤོས་ཚོར་བོད་མིའི་ངོས་ཀྱི་ལྷག་བསམ་རྣམ་དག་གི་བརྡ་འཕྲིན་ཁག་བསྐྱལ་རྒྱུའི་གོ་སྐབས་བྱུང་ནས་ཕན་ཐོགས་ཆེན་པོ་བྱུང་ཞེས་བཀའ་སྩལ་གནང་མཛད་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མཐའ་དོན་དུ་ཞིང་གཤེགས་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Dianne Feinstein མཆོག་གིས་ལྷག་བསམ་རྣམ་དག་ཐོག་ནས་བོད་དོན་རྒྱབ་སྐྱོར་དང་མཛའ་འབྲེལ་གཡོ་བ་མེད་པར་བརྟན་པོའི་སྒོ་ནས་ཕན་གྲོགས་གནང་བའི་བཀའ་དྲིན་རྗེས་དྲན་ཞུ་བཞིན་ཡོད་པ་དང་དམ་པ་དེའི་ཆེད་ཐུགས་སྨོན་མཛད་ཀྱི་ཡོད་སྐོར་བཀའ་སྩལ་གནང་མཛད་ཡོད་པའི་གནས་ཚུལ་འདུག། ཡང་དེ་དང་འབྲེལ་ཡོད་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བྷེ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང།
ཨ་མེ་རི་ཁ་གི་གྲོས་ཚོགས་གོང་མ་གི་ནང་འཐུས་མི་ཡུན་རིང་ཕྱག་ལས་གནང་མཁན་ལྕམ Dianne Feinstein ལགས། སྤྱི་ཟླ་དགུ་བ་གི་ཚེས་པ་ཉེར་བརྒྱད་དུ་དགུང་ལོ་དགུ་བཅུ་གི་ཐོག་ཨ་མེ་རི་ཁ་གི་ནང་དགོངས་པ་རྫོགས་ཡོད་པ་དང། ལྕམ Dianne Feinstein ལགས་ནི་ཡུན་རིང་བོད་དོན་རྒྱབ་སྐྱོར་གནང་མཁན་དང། གོང་ས་མཆོག་གི་ཐུགས་འདྲིས་ཆེན་པོ་ཡོད་པ་གི་གྲོགས་པོ་གལ་ཆེན་ཟིག་ཡིན་པས། ཨ་མེ་རི་ཁའི་གཞུང་གིས་བོད་དོན་རྒྱབ་སྐྱོར་རྒྱུན་མཐུད་ཡོང་བ་དང། བོད་རྒྱའི་འབྲེལ་མོལ་ཡོང་ཐབས་སུ་མཐུན་འགྱུར་གང་ལེགས་གནང་བ་སོགས། བོད་དོན་རྒྱབ་སྐྱོར་བ་ཤུགས་རྐྱེན་ཆེ་བའི་མི་སྣ་ཟིག་ཆགས་ཡོད་པར་བརྟེན། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་ཕོ་བྲང་དུ་སྤྱི་ཟླ་དགུ་བ་གི་ཚེས་པ་སུམ་ཅུ་གི་ཉིན། ལྕམ Dianne Feinstein ལགས་ཀྱི་ཤུལ་ལུས་ནང་མི་ཚོར་ཐུགས་གསོ་གི་བཀའ་ཡིག་ཟིག་ཕེབས་པ་གི་ནང། ལྕམ་ཁོང་གིས་མི་ཚེ་ཧྲིལ་བོར་ཨ་མེ་རི་ཁའི་གཞུང་དམངས་ཀྱི་ཞབས་འདེགས་ཞུས་ཏེ་མི་ཚེ་དོན་ལྡན་བྱུང་བ་དང། སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་གི་ལོར་ཁོང་རྒྱ་གར་ནང་ཕེབས་ནས་གོང་ས་མཆོག་དང་ངོ་ཤེས་ཆགས་པ་ནས་བཟུང། ཨ་མེ་རི་ཁའི་གཞུང་དང་གྲོས་ཚོགས་སུ་བོད་དོན་རྒྱབ་སྐྱོར་གྱི་སྲིད་བྱུས་སྲ་བརྟན་ཡོང་བར། དངོས་ཤུགས་བརྒྱུད་གསུམ་ནས་ནུས་པ་བཏོན་པ་སོགས་འཁོད་ཡོད་པ། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱ་པ་འཆི་མེད་རིག་འཛིན་ལགས་ནས་འགྲེལ་བརྗོད་གནང་གི་འདུག། ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Dianne Feinstein དགུང་ལོ་དགུ་བཅུ་ཕེབས་པ་ཁ་སང་དགོངས་པ་རྫོགས་པ་རེད། གོང་ས་མཆོག་དང་ཁོ་རང་ག་རེ་ཟེར་ད་ཡུན་རིང་པོ་ཞིག་ཐུགས་འབྲེལ་ཡོད་པ་དང་ཆབས་ཅིག་ཁོང་གིས་བོད་དོན་ཐོག་ལ་ག་རེ་ཟེར་རྒྱུན་འཁྱོངས་ཀྱི་རྒྱབ་སྐྱོར་ཞེ་དྲག་ཅིག་ཤུགས་ཆེན་པོ་གནང་མཁན་ཞིག་རེད། དེ་འདྲ་སོང་ཙང་ཨ་ནི། ཁོང་ད་དགོངས་པ་རྫོགས་པ། རྒྱལ་བ་རིན་པོ་ཆེ་ལ་སྙན་སེང་ཞུས་པའི་རྗེས་ལ་ཨ་ནི་རྒྱལ་བ་རིན་པོ་ཆེ་གིས། ཨ་ནི་ཁོང་གི་ནང་མི་བུ་ཕྲུག་ལ་ཨ་ནི་ཐུགས་གསོའི་བཀའ་ཡིག་ཅིག་བསྩལ་བ་རེད། བཀའ་ཡིག་གི་ནང་དོན་དེ་ཨ་ནི་ད། ལྕམ། Dianne Feinstein མཆོག་ཨ་ནི། གིས་མི་ཚེ་དེ་ལྟར་མི་ཚེ་ཧྲིལ་པོ་ད་ཨ་རིའི་གཞུང་མང་གི་ཞབས་འདེགས་ཞུས་རྗེས་ཨ་ནི་དེ་གང་ལྟར་མི་ཚེ་དོན་དང་ལྡན་པ།

དེ་བྱས་ཕྱིན་པའི་ཆ་ནས་གྲོས་ཚོགས་ནང་དང། ཨ་རིའི་གཞུང་གི་ཐད་ཀ་ངོས་ནས་བོད་དོན་ཐོག་ལ་སྲིད་བྱུས་འཛིན་ཡས་དཔེ་སྲ་བརྟན་ཞེ་པོ་ཡག་པོ་ཆགས་ཡོད་པ་དེ་ཁོ་རང་གི་ག་རེ་ཟེར་ད་དངོས་ཤུགས་བརྒྱུད་གསུམ་ནས་ག་རེ་ཟེར་དགོས་རེད་ད་ནུས་པ་དེ་ཅིག་བཏོན་ཡོད་རེད།
ཕྱོགས་མཚུངས་ལྕམ་ཁོང་རྒྱ་ནག་གི་སྲིད་འཛིན་འདས་པོ་ཅང་ཙེ་མིན་དང་འབྲེལ་ལམ་ཐག་ཉེ་ཡོད་པར་བརྟེན། བོད་དོན་དཀའ་ངལ་སེལ་ཐབས་སུ་འབད་བརྩོན་གང་ཡོང་གནང་བ་སོགས་ལ་བཀའ་དྲིན་རྗེས་དྲན་དང་ཐུགས་སྨོན་གནང་བའི་བཀའ་ཡིག་ཏུ་འཁོད་པ་འགྲེལ་བརྗོད་གནང་གི་འདུག།
དེ་མཚུངས་ཨ་ནི་ཁོང་རྒྱ་ནག་གི་ཨ་ནི་སྐབས་དེའི་ག་རེ་ཟེར་དགོས་རེད་དཔོན་པོ་དཔེར་ན་ཅང་ཙེ་མིན་དང་ཨ་ནི་ཁོ་རང་ཚོ་ཕན་ཚུན་ཞེ་དྲག་གི་ད་གྲོགས་པོ་ནང་བཞིན་གྱི་ཉེ་པོ་དང་དེ་འདྲ་ཡོད་ཙང། ཁོ་རང་གིས་ད་བོད་དོན་དཀའ་ངལ་སེལ་ཡས་ཕྱོགས་ལ་ཐོག་ལ་ཨ་ནི་ག་རེ་ཟེར་ད་འབད་བརྩོན་གང་ཡོང་ཡོང་གནང་ཡོད་རེད་གང་ལྟར་ཨ་ནི་ཨ་རིའི་གྲོས་ཚོགས་གོང་མའི་ནང་དང་ཨ་ནི་དེ་ནང་བཞིན་ཨ་ནི་ཨ་རིའི་ནང་ལ་བོད་དོན་ཐོག་ལ་རྒྱབ་སྐྱོར་གནང་མཁན་ཁོ་རང་གཙོ་བོ་གལ་ཆེ་ཅིག་འདུག་བྱས། གནང་ཡོད་རེད་དེ་སོང་ཙང་ཨ་ནི་ད་དེ་རིང་ཁོ་རང་ཨ་ནི་ག་རེ་ཟེར་དགོས་རེད་དགོངས་པ་རྫོགས་པ་དེ་ཡར་རྒྱལ་བ་རིན་པོ་ཆེས་བཀའ་ཡིག་གནང་བའི་ནང་ལ་ཨ་ནི་ཁོ་རང་གི་ད་བོད་དོན་ཐོག་ལ་རྒྱབ་སྐྱོར་ཤུགས་ཆེན་པོ་ཞེ་པོ་གནང་ཡོད་པ་དེ་རྗེས་དྲན་དང་འབྲེལ་བའི་ཨ་ནི་དཔེ་ཐུགས་རྗེ་ཆེ་ཞེས་དེ་དང་འབྲེལ་ཨ་ནི་ཐུགས་སྨོན་ཡོད་འདུག་ཅེས་བཀའ་ཡིག་དེ་རིང་འདུག་བྱས་གནང་ཡོད་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནས་ཀྱང་ལྕམ་ཁོང་དགོངས་པ་རྫོགས་པར་ཚོར་ཤུགས་ཆེན་པོ་གི་ཐོག་ནས་མྱ་ངན་གུས་འདུད་དང། ཁོང་ནི་གོང་ས་མཆོག་གི་ཡུན་རིང་མཛའ་བཤེས་ཀྱི་གྲོགས་པོ་དེ་ཧ་ཅང་བློ་གྲོས་ཆེ་བ་གི་སྲིད་དོན་པ་ཟིག་ཡིན་པས་ཁོང་གི་བྱས་རྗེས་ཀྱིས་བོད་དོན་དེ་བོད་མིའི་སེམས་ནང་ཤུགས་རྐྱེན་གཏིང་ཟབ་བཞག་ཡོད་པ། ནང་མི་ཚོར་ཕུལ་བ་གི་ཐུགས་གསོའི་འཚམས་འཕྲིན་གི་ནང་འཁོད་ཡོད་པ་མ་ཟད། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས། བོད་མིའི་སྒྲིག་འཛུགས་ནས་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་མྱ་ངན་འདེབས་ཤུལ་ལུས་ནང་མི་ཚོར་གདུང་སེམས་མཉམ་སྐྱེད་ཡོད་པ་འགྲེལ་བརྗོད་གནང་གི་འདུག། ཨ་རིའི་གྲོས་ཚོགས་འཐུས་མི་ལྕམ་སྐུ་དམ་པ Dianne Feinstein ནི་ལོ་རབས་མང་པོའི་རིང་ལ་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་མཉེས་པའི་གྲོགས་པོ་ཡིན་པ་མ་ཟད་ཨ་ནི་བོད་མིའི་རང་དབང་འཐབ་རྩོད་ལ་དུས་དང་རྣམ་པ་ཀུན་ཏུ་རྒྱབ་སྐྱོར་གནང་མཁན་ཡོན་ཚད་མཐོ་བའི་གང་ཟག་ཞིག་ཁྱད་པར་ཅན་ཞིག་ཡིན་པ་ད་ཐེངས་ཨ་ནི་དམ་པ་ཁོང་དགོངས་པ་རྫོགས་པའི་གནས་ཚུལ་ཐོས་པ་དེས་བོད་མིའི་སྒྲིག་འཛུགས་ནས་བོད་མི།

ཨ་མི་རི་ཁ་གི་སྤྱི་ཚོགས་ཀྱི་ནང་མེ་མདའི་བཀག་སྡོམ་ཡོང་ཐབས་དང་ཁོར་ཡུག་སྲུང་སྐྱོབ། རྒྱལ་ཡོངས་བདེ་འཇགས་དང་མི་སེར་གྱི་རང་དབང་ཐོབ་ཐང་སྲུང་སྐྱོབ། དོགས་ཡོད་ཉེས་ཅན་པ་ཚོར་གང་བྱུང་བཙོན་ལས་མནར་གཅོད་བྱ་རྒྱུ་བཀག་འགོག་མཚམས་འཇོག་བྱེད་ཐབས་སོགས་ཕྱག་ལས་སྣེ་མང་གི་ཁྲོད། འགོ་ཁྲིད་མཁན་གྱི་ཆབ་སྲིད་པ་བུད་མེད་དེ་བྱས་རྗེས་འབུར་ཐོན་བཞག་མཁན་ཟིག་ཆགས་ཡོད་པ་དང། ལྕམ་སྐུ་ཁོང་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་གྱི་ལོར་ཨ་མི་རི་ཁ་གི་གྲོང་ཁྱེར San Francisco གི་ནང་འཁྲུངས་ཡོད་པ་རེད། བཞི་སྒར་ནི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པའི་ལོ་པེ་ཡིན། སེམས་སྐྱོ་མུ་མཐུད་བསྲེ། པ་ན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་དང་བོད་དོན་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ལྕམ་མོ Dianne Feinstein མཆོག་འདས་གྲོངས་སུ་གྱུར་བར་ཐུགས་གསོའི་འཚམས་འཕྲིན་གནང་འདུག་དེ་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གནང་བའི་ཐུགས་གསོའི་འཚམས་འཕྲིན་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཧ་ཅང་ཐུགས་མཉེས་པ་གནང་ཡུལ་གྱི་མཛའ་གྲོགས་དང་བོད་དང་བོད་མིའི་རྩ་དོན་ཐད་ཐུགས་ཕན་ཆེན་པོ་གསོས་མཁན་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་དང། ཡུན་རིང་བོད་དོན་ལ་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ལྕམ་མོ Dianne Feinstein མཆོག་འདས་གྲོངས་སུ་གྱུར་བའི་ཡིད་སྐྱོའི་གནས་ཚུལ་ཐོན་པར་ངས་ཐུགས་གསོ་ཞུ་རྒྱུ་ཡིན་ཞེས་འཁོད་གནང་ཡོད་པ་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་གནང་འདུག་ལྕམ་མོ Dianne Feinstein མཆོག་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོའི་སྤྱི་ཟླ་དགུ་པའི་ནང། San Francisco གྲོང་སྡེའི་སྤྱི་ཁྱབ་གནང་སྐབས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་འབྱེད་མཛད་སྒོར་མགྲོན་འབོད་གནང་ཡོད་པ་དང་ལོ་རྒྱུས་རང་བཞིན་ལྡན་པའི་མགྲོན་འབོད་དེ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་མི་རི་ཀར་ཕེབས་པ་ཐོག་མ་དེ་ཆགས་ཀྱི་ཡོད་པ་མ་ཟད་དེའི་བརྒྱུད་རིམ་ནས་བོད་མི་དང་ཨ་མི་རི་ཀའི་བར་མཛའ་བརྩེའི་འབྲེལ་བ་བཙུགས་གནང་ཡོད་པ་རེད་བཞག། དེའི་ནང་གཞན་ཡང་ལྕམ་སྐུ Dianne Feinstein མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འགྲོ་བ་མི་ལ་ཞབས་འདེགས་དང་ཞི་བདེ་གཉིས་ཕན་དབུ་མའི་ལམ་གྱི་དགོངས་གཞིར་ངོས་འཛིན་གནང་སྟེ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་གནང་ཕྱོགས་ཀྱི་གྲོས་ཆོད་ངོ་སྤྲོད་གནང་ཡོད་པ་དང་ལྷག་པར་དུ་ཨ་མི་རི་ཀའི་གཞུང་གི་ངོས་ནས་བོད་དོན་ལ་རྒྱབ་སྐྱོར་གནང་ཕྱོགས་ཀྱི་བོད་དོན་སྲིད་བྱུས་ཀྱི་ཁྲིམས་ཡིག་གཏན་འབེབས་གནང་བ་སོགས་ལྕམ་སྐུ་མཆོག་གིས།

ད་རིང་སྤྱི་ཟླ་དགུ་པའི་ཚེས་སུམ་ཅུ་ཉིན་ལེགས་གྲུབ་ཟིན་པ་དང་བསྟུན་ནས་སྒྲོལ་ཆོག་སོགས་ཀྱི་ཞབས་རིམ་ཁག་བསྒྲུབ་རྒྱུ་ཡིན་འདུག་པས་འདིའི་སྐོར་བྱེས་ཀྱི་བླ་བྲང་བཀྲ་ཤིས་འཁྱིལ་གྱི་འབྲེལ་མཐུད་པ་བློ་བཟང་འཇམ་དབྱངས་ལགས་ཀྱིས་གསུངས་དོན། དཀྱིལ་འཁོར་དེ་ད་ཕལ་ཆེར་ཉི་མ་དྲུག་བདུན་རིང་བ་དེ་ལ་བཞག་ཡོད་རེད་ད་སང་ཉིན་ང་ཚོ་མཇུག་སྡོམ་རེད།

གསར་འགྱུར་མུ་མཐུད་གསན་རོགས་གནང། ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ནང་ཐའེ་ཝན་ནས་བོད་མཐོང་བའི་རོལ་ཆ་འདུ་འཛོམས་ཞེས་པ་ཞིག་གཉེར་ཡོད་པ་དེའི་ཐོག་བཙན་བྱོལ་ནང་གི་སྒྱུ་རྩལ་བ་བཀྲས་ཆུང་ལགས་ཀྱིས་གཙོས་པའི་སྒྱུ་རྩལ་བ་ཁག་ཅིག་མཉམ་ཞུགས་གནང་སྟེ་བོད་ཀྱི་སྲོལ་རྒྱུན་གཞས་སྣ་ཁག་ཅིག་འཁྲབ་སྟོན་གནང་བར་ཐའེ་ཝན་ནང་དགའ་བསུ་ཐོབ་གནང་འདུག།

དབུས་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་བའི་ནང་ད་རེས་ཀྱི་རོལ་དབྱངས་འདུ་འཛོམས་འདིའི་ཐོག་ཐའེ་ཝན་རྒྱལ་ཁབ་ཀྱི་རོལ་དབྱངས་ཚོགས་པ་དང་བོད་པའི་རོལ་དབྱངས་མཁས་པ་བཀྲས་ཆུང་ལགས་གཙོས་པའི་རུ་ཁག་ནས་ཐུན་མོང་གི་ཐོག་འཁྲབ་སྟོན་ཞུས་ཡོད་པར་བཀོད་འདུག་རོལ་དབྱངས་དུས་སྟོན་དེར་རོལ་དབྱངས་ལ་རྒྱལ་མཚམས་མེད་པའི་རིག་གཞུང་བརྗེ་ལེན་གྱི་གོམ་སྟབས་གསར་པ་ཞིག་གཏོད་ཐུབ་པར་བསྟན་ཡོད་པ་དང་རོལ་དབྱངས་ཐོག་ནས་ཀྱང། ཐའེ་ཝན་དང་འཛམ་གླིང་འབྲེལ་ནས་ཡོད་པ་གསལ་སྟོན་ཐུབ་པ་བརྗོད་གནང་འདུག་འཁྲབ་སྟོན་སྐབས་ཐའེ་ཝན་རིག་གཞུང་ལྷན་ཁང་གི་དཔོན་རིགས་ནས་བོད་ལ་ཐུན་མོང་མ་ཡིན་པའི་རིག་གཞུང་དང་ཆོས་ལུགས་ཤིག་ཡོད་པ་དང། བོད་ཀྱི་རིག་གཞུང་ལ་ནང་སེམས་ཀྱི་སྙིང་བཅུད་ལྡན་ཡོད་པས་བྱམས་དང་སྙིང་རྗེའི་ཐོག་ནས་འཛམ་གླིང་ཡོངས་ལ་སྨོན་ལམ་འདེབས་ཀྱི་ཡོད་ཐའེ་ཝན་ནི་རིག་གཞུང་སྣ་མང་ལྡན་ལ་སྒོ་མོ་ཕྱེ་བའི་གུ་ཡངས་ཀྱི་སྤྱི་ཚོགས་ཤིག་ཡིན་པས་ད་རེས་ཐའེ་ཝན་གྱི་རོལ་དབྱངས། ཚོགས་པ་དང་བོད་པའི་སྒྱུ་རྩལ་གྱི་མཉམ་ལས་དེ་ཡི་ཁྲོད་ནས་ཐའེ་ཝན་གྱི་སྣ་མང་རིག་གནས་དང་རང་དབང་གི་རིག་གཞུང་དེ་མངོན་ཐུབ་པ་བྱུང་ཡོད་པ་གསུངས་འདུག་ཐའེ་ཝན་རིག་གཞུང་ལྷན་ཁང་གིས་འཁྲབ་སྟོན་གོ་སྒྲིག་ཞུས་གནང་ཡོད་པ་དང་བཙན་བྱོལ་ནང་གི་སྒྱུ་རྩལ་བ་བཀྲས་ཆུང་ལགས་དང་ཚེ་རིང་ཕུན་ཚོགས་ལགས་མགོན་པོ་མི་དམངས་ལགས་པ་སངས་ལྷ་མོ་ལགས་བསྟན་འཛིན་དབང་པོ་ལགས་བཅས་ཀྱིས་འཁྲབ་སྟོན་ནང་མཉམ་ཞུགས་གནང་ཡོད་པ་རེད། ཡང། བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ཀྱིས་འདི་ཟླའི་ཚེས་ཉི་ཤུ་བརྒྱད་ཉིན་འཛམ་གླིང་ཁྱི་སྨྱོན་ནད་ཀྱི་ཉིན་མོ་དང་བསྟུན་ནས་བོད་མིའི་གཞིས་ཆགས་ཁག་ནང་ཁྱི་སྨྱོན་གྱི་ནད་གཞི་སྔོན་འགོག་ཆེད་ཁྱི་བདག་མེད་ཚོར་སྨན་ཁབ་སྐྱོན་རྒྱུའི་ལས་དོན་སྤེལ་གནང་འདུག་ཡང་དེང་སྐབས་བོད་མིའི་གཞིས་ཆགས་ཁག་ནང་བདག་མེད་ཁྱི་འཁྱམ་ཇེ་མང་དུ་འགྲོ་བཞིན་པའི་རྐྱེན་གྱིས་དུད་འགྲོ་སེམས་ཅན་དང་འབྲེལ་ཡོད་ཁྱི་སྨྱོན་ནད་གཞི་ཁྱབ་གདལ་སྔོན་འགོག་དང་སྟངས་འཛིན་དོ་དམ་གནང་ཕྱིར་འཕྲོད་བསྟེན་ལས་ཁུངས་ཀྱིས་བདག་པོ་མེད་པའི་ཁྱི་ཚོར་སྔོན་འགོག་སྨན་ཁབ་སྐྱོན་རྒྱུའི་ལས་དོན་དེ་སྤེལ་བ་ཞིག་ཡིན་འདུག་ལས་དོན་དེར་སྦེ་ལ་ཀོ་བི་དང་མོན་གྷོ། བདེ་སྐྱིད་གླིང་དང་བི་རི་ལ་དྭགས་དང་ཅོན་ཏཱ་ར་སོགས་བོད་མིའི་གཞིས་ཆགས་ཁག་བཅུ་བདུན་ལྷག་དང་དེ་ཚོའི་ནང་གི་ཕྱུགས་ནད་ཀྱི་སྨན་པ་རྣམས་དང་སྨན་ཞབས་པ་རྣམ་པ། གཞིས་ཆགས་ཀྱི་ལས་ཁུངས་ཁག་གི་ལས་བྱེད་པ་སོགས་ཀྱིས་མཐུན་འགྱུར་རོགས་རམ་ཡག་པོ་གནང་ཡོད་པའི་གནས་ཚུལ་འདུག། རྒྱ་ནག་གཞུང་གིས་རྒྱ་ནག་ནང་དཔལ་འབྱོར་བསྐྱར་གསོ་དང་འབྲེལ་བའི་ཐོག་ནས་འགྲིམ་འགྲུལ་གྱི་ཐོངས་མཆན་མི་དགོས་པར་རྒྱ་ནག་ནང་དང་ཕྱིའི་ཡུལ་གྲུ་ཁག་ནས་ཡུལ་སྐོར་སྤྲོ་འཆམ་དུ་ཡོང་མཁན་གྱི་ཐོ་གཞུང་བསྡུ་རུབ་གནང་བཞིན་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་སིང་ག་པུར་ནས་རུ་ཏྲའི་གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན་ཏོག་དབྱིབས་ནད་ཡམས་སྐབས་སུ་རྒྱ་ནག་ནང་དཔལ་འབྱོར་ཉམས་རྒུད་སུ་ཕྱིན་པ་རྣམས་སླར་གསོ་ཡོང་ཐབས་སུ། རྒྱ་ནག་གཞུང་གིས་རྒྱ་ནག་ནང་ཐོངས་མཆན་ཝི་ཛ་མི་དགོས་པའི་ཐོག་ནས་འགྲིམ་འགྲུལ་བྱེད་རྒྱུའི་ལས་དོན་གསར་སྐྲུན་བྱེད་བཞིན་ཡོད་པ་ཁ་ས་རེས་གཟའ་པ་སངས་ཉིན་རྒྱ་ནག་གི་ཡིག་ཆ་རྩ་འཛིན་སྲིད་བྱུས་ལས་ཁང་གིས་གསལ་སྟོན་གནང་འདུག་ཡང་རྒྱ་ནག་རྒྱལ་སྲིད་སྤྱི་ཁྱབ་ལས་ཁང་གིས་རྒྱ་ནག་གཞུང་ནས་རྒྱལ་སྤྱིའི་ནང་འགྲུལ་སྐྱེལ་གནམ་གྲུ

རྣམ་པ་ཚོས་ད་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་དགུ་ཉིན་ཨ་རིའི་གྲོས་ཚོགས་ཀྱི་དཔེ་མཛོད་ཚོགས་ཁང་ནང་ས་མཐོ་ཚེ་རིང་དབང་མོ་ལགས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཨ་རིའི་རྒྱལ་ཡོངས་སྒྱུ་རྩལ་ཐེབས་རྩ་ཁང་གི་རྒྱལ་ཡོངས་རིག་གཞུང་གཅེས་སྐྱོང་གི་གཟེངས་རྟགས་ཐོབ་པ་དེར་ཆེ་བསྟོད་ཞུས་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདི་གཤམ་ལ་གསན་གནང་གི་རེད། ཕྱི་རྒྱལ་ལ་གནས་བཞུགས་བོད་མི་ཚོའི་ངོས་ནས་རང་ནུས་གང་ལྕོགས་ཀྱིས་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་སླད་འབད་བརྩོན་གནང་དང་གནང་མུས་ལྟར་འདི་ཚེས་ཉི་ཤུ་རྩ་དགུ་ཉིན་ཨ་རིའི་ཀལ་ཧྥོར་ནི་ཡ་མངའ་སྡེ་ན་རྟེན་གཞི་བྱས་པའི་ལྕགས་ཟམ་བོད་ཀྱི་ལྷ་མོའི་གླུ་གར་ཚོགས་པ་ཐོག་མ་གསར་འཛུགས་གནང་མཁན་གྱི་གྲས་སུ་ཡོད་པ་ས་མཐོ་ཚེ་རིང་དབང་མོ་ལགས་སུ་དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཨ་རིའི་རྒྱལ་ཡོངས་སྒྱུ་རྩལ་ཐེབས་རྩ་ཁང་གིས། ཨ་ནི་རྒྱལ་ཡོངས་རིག་གཞུང་གཅེས་སྐྱོང་གི་གཟེངས་རྟགས་ཕུལ་བ་དེ་དེ་རིང་དངོས་སུ་ཨ་རིའི་གྲོས་ཚོགས་ཀྱི་དཔེ་མཛོད་ཀྱི་ཚོགས་ཁང་ནང་མི་མང་འདུ་འཛོམས་ཆེན་པོའི་སྟེང་ངོས་འཛིན་གནང་སོང། ཨ་རིའི་རྒྱལ་ཡོངས་སྒྱུ་རྩལ་ཐེབས་རྩ་ཁང་གི་འགན་འཛིན་མཱར་ཡོ་ཇེག་སོན་ལགས་ཀྱིས་དེ་རིང་མཛད་སྒོའི་སྟེང། ཨ་ནི་སྒྱུ་རྩལ་བ་རྣམས་ནི་རིག་གཞུང་གཅེས་འཛིན་དང་དེ་དག་གིས་མ་འོངས་ཨ་ནི་གཞོན་སྐྱེས་རྣམས་ལ་རིག་གཞུང་དེ་རྩིས་སྤྲོད་གནང་མཁན་ཆགས་ཡོད་པའི་སྐོར་གཏམ་བཤད་གནང་སོང།
It's led to this historic gathering.
ཨ་རིའི་རྒྱལ་ཡོངས་རིག་གཞུང་གཅེས་སྐྱོང་གི་གཟེངས་རྟགས་ཐོབ་མཁན་རྣམས་ནི་སོ་སོའི་རིག་གཞུང་གཅེས་སྐྱོང་ལ་འབད་མཁན་ཤ་སྟག་ཡིན་པ་དང། ད་ལྟ་གཅེས་སྐྱོང་བྱེད་བཞིན་པའི་རིག་གཞུང་རྣམས་ནི་མ་འོངས་པའི་མི་རབས་གསར་པ་རྣམས་ལ་རྩིས་སྤྲོད་བྱ་རྒྱུ་དེ་གཙོ་བོ་ཆགས་ཀྱི་ཡོད། ཁོང་ཚོ་ནི་རིག་གཞུང་གཅེས་སྐྱོང་བྱེད་མཁན་ཙམ་མ་ཟད་གསར་གཏོད་ཀྱི་ལམ་ལ་ཞུགས་མཁན་ཤ་སྟག་ཆགས་ཡོད་ཅེས་གསུངས་སོང། ལྕགས་ཟམ་བོད་ཀྱི་ལྷ་མོའི་གླུ་གར་ཚོགས་པ་དེ་ནི་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་གསར་འཛུགས་གནང་ཞིང་དེའི་དམིགས་ཡུལ་གཙོ་བོ་ནི་འཁྲབ་སྟོན་བརྒྱུད་ས་གནས་ཀྱི་མི་དམངས་རྣམས་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དང་བཀའ་སློབ་རྣམས་གོ་རྟོགས་སྤེལ་རྒྱུ་དང་དེ་ག་ནང་བཞིན་གྱི་བོད་མི་ཚོའི་ངོས་ནས་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱ་རྒྱུ་དེ་ཡིན་པ་རེད་འདུག། དེ་རིང་ས་མཐོ་ཚེ་རིང་དབང་མོ་ལགས་སུ་ཨ་རིའི་གྲོས་ཚོགས་ཀྱི་དཔེ་མཛོད་ཁང་གི་ནང་མི་དམངས་འདུ་འཛོམས་སྟེང་ཨ་ནི་གཟེངས་རྟགས་དེ་དངོས་སུ་ངོས་འཛིན་གནང་པའི་ཐད་ཁོ་མོས། གཙོ་བོ་དེ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་དང་དེ་ལྟ་བུའི་གི་བྱ་བཞག་དེ་ནི་གཞོན་སྐྱེས་རྣམས་ལ་མིག་དཔེ་འོས་པ་ཞིག་ལ་ངོས་འཛིན་གནང་གི་འདུག། ད་གཙོ་བོ་རྒྱལ་བ་ཡིད་བཞིན་ནོར་བུ་སྐུ་མདུན་གྱི་ཐུགས་རྗེ་བྱིན་རླབས་དང་ཨ་ནི་བོད་གཞུང་ཟློས་གར་ང་ཚོ་ལ་སློབ་སྦྱོང་འདི་འདྲའི་ཡག་པོ་ཅིག་གནས་སྟངས་འདི་འདྲའི་སྐྱོ་པོ་ཅིག་སྒང་ལ་ང་ཚོ་ལ་ཡ་སློབ་སྦྱོང་རྩ་ཆེན་པོ་འདི་འདྲ་ཅིག་རག་ཨ་ནི་འདི་ནང་བཞིན་དགེ་རྒན་སྟོབས་ན་འདི་རྩ་ནས་སློབ་སྦྱོང་རག་ཨ་འདི་ནང་བཞིན་ཨ་ནི་འཁྲབ་སྟོན་པ་མང་པོ་ཞེ་པོ་ཅིག་མཉམ་པོ་ང་ཚོ་མཉམ་རུབ་མ་བྱེད་པ་ཡིན་ན་མི་གཅིག་གིས་གང་ག་བྱེད་ཐུབ་ཡ་ཡོད་མ་རོག་ལ་ལྷ་མོ་འདི་འདྲའི་འཁྲབ་བྱེད་དུས། རྒན་རབས་མང་པོ་ཅིག་ང་ལ་ཡིད་ཆེས་དང་ཨ་ནི་བློ་གཏད་ནས་ཕེར་རོ་ཨ་དེ་འདྲས་ཀྱི་ང་ཚོ་མཉམ་འདོགས་ལ་ཡ་ཨ་ནི་དེ་འདྲས་བྱེད་ཐུབ་པ་རེད་མ་གཏོགས་ང་གཅིག་པོ་གིས་ད་གང་ག་བྱེད་ཐུབ་ཡ་ཡོད་མ་རེད་བྱས་ཙང་ང་ཁོང་རྣམ་ཚོ་ཚང་མ་ལ་ང་དེ་རིང་སྙིང་དབུས་ནས་བཀའ་དྲིན་རྗེས་དྲན་དང་ཐུགས་རྗེ་ཆེ་ཞུ་ཡ་ཡིན། ཕྱི་ཚེས་ཨ་རིའི་རྒྱལ་ཡོངས་སྒྱུ་རྩལ་ཐེབས་རྩ་ཁང་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོ་གསར་འཛུགས་གནང་ཞིང། ཐེབས་རྩ་ཁང་དེ་ཉིད་ཀྱིས་ཨ་རིའི་རྒྱལ་ཡོངས་རིག་གཞུང་གཅེས་སྐྱོང་ཁང་གི་གཟེངས་རྟགས་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ལོ་ནས་འགོ་འཛུགས་གནང་འདུག་ད་བར་སྒྱུ་རྩལ་གྱི་མི་སྣ་བཞི་བརྒྱ་ལྔ་བཅུ་ཙམ་ཞིག་ལ་གཟེངས་རྟགས་དེ་ཕུལ་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་དེ་ཨ་རིའི་གྲོས་ཚོགས་ཀྱི་དཔེ་མཛོད་ཁང་གི་མདུན་ཐང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བས་སྙན་སྒྲོན་ཞུ་གི་ཡོད།

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་མོ་དེ་ནི་རྒྱ་ནག་དམར་ཤོག་ཚོགས་པས་འགོ་ཁྲིད་པའི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་གསར་འཛུགས་བྱེད་པའི་དུས་ཚིགས་ཤིག་འཁེལ་གྱི་ཡོད་པ་ལྟར། ཐེངས་འདིའི་གནད་དོན་གླེང་མོལ་གྱི་ལེ་ཚན་ནང་སི་པེན་ནང་བརྟན་བཞུགས་བོད་རྒྱའི་གནད་དོན་དབྱེ་ཞིབ་པ་སངས་རྒྱས་སྐྱབས་ལགས་སུ་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་བར་གོང་ཞུས་གནད་དོན་དང་འབྲེལ་བའི་སྐོར། གླེང་མོལ་ཞུས་པའི་ལེ་ཚན་དང་པོ་འདི་གསན་རོགས་གནང། རྒྱལ་སྤྱིའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལས་རིམ་འདིའི་ཐོག་ལ་ད་ལྟ་ཕྱི་ཟླ་བཅུ་པའི་ཚེས་པ་གཅིག་སྟེ་རྒྱ་ནག་དམར་ཤོག་ཚོགས་པ་ཐོག་མར་འགོ་བཙུགས་བྱས་ད་དུས་དྲན་ཆགས་འགྲོ་གི་ཡོད་རེད་དུས་ཚིགས་འདི་དང་བསྟུན་བྱས་ནས་ད་རྒྱ་ནག་དམར་ཤོག་དང་བོད་བར་དུ་ལ་ཡང་ཐད་ཀར་ད་གདུག་རྩུབ་ཅན་གྱི་ད་ལོ་རྒྱུས་ཀྱི་འབྲེལ་བ་ཅིག་ཆགས་བསྡད་ཀྱི་ཡོད་དུས་ཨ་ནི་རྒྱ་ནག་དམར་ཤོག་ཚོགས་པ་འདི་ཐོག་མར་ག་འདྲས་ཚུགས་པ་རེད་འདིའི་སྐབས་ཀྱི་ད་འགོ་ཚུགས་ཐོག་མའི་གི་བྱུང་རབས་རེད་ཨ་ནི་དེའི་སྐབས་ལ་ཡང་ཅིག་ཆབ་སྲིད་ཀྱི་འགྱུར་བ་ག་རེ་ག་རེ་འགྲོ་ཡོད་རེད། དེ་ནས་དུམ་བུ་གཉིས་པའི་ནང་ལོགས་ལ་ཡ་ད་རྒྱ་ནག་དམར་ཤོག་ཚོགས་པ་འདི་གིས་རྒྱ་ནག་དབང་འཛིན་བྱས་པའི་རྗེས་ལ་ཡ་བོད་ལ་ཡ་ད་དོ་ཕོག་ག་རེ་ག་རེ་བཏང་ཡོད་རེད། བོད་ནང་ལོགས་ལ་བཙན་འཛུལ་བྱས་པའི་བྱ་རིམ་འདི་གའི་ཆ་ཚང་ལོགས་སྐོར་ལ་ཡ་ཅིག་བཀའ་མོལ་ཞུ་ཡ་ཆེད་དུ་དེ་རིང་སི་པེན་ནང་ལ་གནས་བཞུགས། བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ། སངས་རྒྱས་སྐྱབས་ལགས་གདན་འདྲེན་ཞུས་བྱས་བཀའ་མོལ་ཞུ་གི་ཡིན། ཨ་དེ་རིང་ང་ཚོ་ལས་རིམ་ཐོག་མ་དེ་ནང་ལ་ཡ་སངས་རྒྱས་སྐྱབས་ལ་དེ། རྒྱ་ནག་དམར་ཤོག་ཚོགས་པ་ཟེར་ཡ་གི་ད་བྱུང་རིམ་འདི་ང་ཚོ་མང་པོ་གཅིག་གི་གོ་ཡག་ལ་ཡ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ཡས་མས་ལ་ཡ་འགོ་ཚུགས་པ་རེད་ཟེར་ཡ་གཅིག་ཤེས་ཀྱི་འདུག་ཡིན་ནའི། ལོ་རྒྱུས་ནང་ཕར་ཕྱིར་བཤིག་རྒྱབ་བྱས་བལྟས་པའི་སྐབས་ལ་ཡ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་གྲངས་ནང་འདྲ་བོ་ལ་ཡ་ད་ག་འདྲ་འདི་ཐོག་མ། ད་བསམ་བློ་འདི། འདི་གི་བསམ་བློ་འདི་སྐབས་དེ་དུས་ནས་འགོ་ཚུགས་པ་ཅིག་རེད་ཤག་བྱེད་དུས་ཙམ་པ། འདི་ཐོག་མའི་བྱུང་རིམ་སྐོར་དེ་གཅིག་ངོ་སྤྲོད་གནང་དང་ལགས། རེད་ལགས་ད་སྐུ་ཉིད་གསུངས་ཡ་ནང་བཞིན་རེད་རྒྱ་ནག་དམར་ཤོག་ཟེར་ཡ་དེ་ལ་གུ་རྒྱ་ནག་དམར་ཤོག་གི་ཚོགས་པ་དེ་བཙུགས་ཡ་དེ་དེ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཅིག་ཟླ་བ་བདུན་པ་ཚེས་ཉི་ཤུ་རྩ་གསུམ་ཉིན་མ་ད་ཁོ་ཚོ་ཚོགས་པ་དེ་བཙུགས་ཡ་རེད། ད་དེའི་སྔོན་ལ་ཨ་ནི་ཁོ་རང་ཚོ་ཚོགས་པ་ཅིག་ཡོད་པ་མ་རེད་ཨ་ནི་ཁོ་རང་ཚོ་གི་ལྟ་ཚུལ་དེ་ཅིག་སྐབས་དེ་གི་སུ་བེ་དང་དེ་ཚོ་ལ་བལྟས་ནས་ཨ་ནི་ཤོག་ནི་ད་ལྟ་དམར་ཤོག་གི་ལྟ་བ་དེ་ལ་ཨ་ནི་ཅིག། རྒྱུས་ལོན་བྱེད་ཡ་དང་དེའི་སྐོར་ལ་རྒྱུས་ལོན་བྱེད་ཡ་དེ་འདྲ་རེད་ད་ཁོ་ཚོ་དངོས་སུ་ཚོགས་པ་བཙུགས་ཡ་དེ། ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཅིག་ཟླ་བ་བདུན་པའི་ཚེས་ཉི་ཤུ་རྩ་གསུམ་དེ་ད་ཁོ་རང་ཚོ་གི། བཙུགས་ཡོད་པ་རེད་དེ་འདྲའི་སྒང་ལ། འོ་ད་དེ་འདྲ་ཡིན་དུས་སྒང་ལ་ད་སྤྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཅིག་ལ་དེའི་སྒང་ལ་ཨ་ནི། ད་རྒྱ་ནག་ལྟ་བུར་མཚོན་ན་ཁོ། མན་ཇུ་སྲིད་གཞུང་ནི་མགོ། མགོ་རྟིང་ལོག་ཚར་ནས་མི་སེར་རྒྱལ་ཁབ་གི། གི་ད་དེ་སྲིད་དབང་ཟིན་ནས། ཨ་ནི་ཅིག་ཞེ་དྲག་འགོར་ཡོད་པ་མ་རེད་དེ་འདྲའི་དུས་ཚོད་ཅིག་རེད་ད་དེའི་སྤྱིར་བཏང་གི་འཛམ་གླིང་ལ་གནས་སྟངས་དེའི་སྐབས་ཀྱི་གནས་སྟངས་ག་འདྲ་ཅིག་རེད་འདུག་འཛམ་གླིང་ལ་འགྱུར་བ་ཤུགས་ཆེན་པོ་ཅིག་འགྲོ་བསྡད་ཡ། ཅིག་ད་དེང་རབས་ཟེར་ན་འདྲ་ཨ་ནི་ཅིག་སྲོལ་རྒྱུན་དང་དེང་རབས་ཀྱི་འགྱུར་བ་ཟེར་ན་འདྲ་ཨ་ནི་ཅིག་རྒྱལ་ཁབ་དང་རྒྱལ་ཁབ་ཀྱི་བར་རོ་ལ་ད་ཅིག་རྒྱལ་ཁབ་ཟེར་ཡ་འདི་གི་འདུ་ཤེས་དེང་རབས་ཀྱི་རྒྱལ་ཁབ་ཞིག་ཟེར་ཡ་འདི་གི་འདུ་ཤེས་ལ་སོགས་པ་མང་པོ་ཅིག་གསར་པ་མང་པོ་ཅིག་སླེབས་ཡོང་དུས་སྒང་ལ་ད་སྐབས་དེ་དུས་ཀྱི་དུས་ཚོད་དེ་འཁེལ་བསྡད་ཡོད་དུས་སྒང་ལ་ཨ་ནི་རྒྱ་ནག་གི་ད་མི་སེར་རྒྱལ་ཁབ། དེའི་ཅིག་ག་རེ་རེད་དེའི་གོ་སྐབས་དེ་ཟིན་ནས་ཨ་ནི་སྤྱི་ཚོགས་དེ་དུས་ཡངས་པོ་དང་དེའི་རྗེས་ཀྱི་ག་རེ་ད་དེང་རབས་ཀྱི་ཕྱོགས་ལ་འགྲོ་གི་ཡོད་ཡ་དེ་འདྲའི་དུས་ཚོད་ཅིག་འདུག་ལ། ད་རྒྱ་ནག་ནང་ལོགས་ཡིན་ན་ཡང་ཅིག་དམར་ཤོག་གི་ལྟ་བ་དེ་ཅིག་ག་རེ་ཟེར་དགོས་ད་ནང་འདྲེན་འདྲ་བོ་ཟེར་ན་འདྲ་དེ་ལ་སློབ་སྦྱོང་བྱེད་ཡ་དང་དེ་ནས་ཨ་ནི་ཁོ་རང་ཚོ་གི་ད་དམར་ཤོག་གི་ཚོགས་པ་དེ་བཙུགས་ནས་ཨ་ནི་བྱུང་རྒྱུ་དེ་འདྲ་རེད་ཁོ་ཚོགས་པ་བཙུགས་ཡ་དེ་ནི་ཕྱི་ལོ་ཆིག་སྟོང་ད་ཅིག་དགུ་བརྒྱ་ཉི་ཤུ་ཉི་རྩ་གཅིག་ནང་ལོགས་ལ་འཁེལ་ཡོད་རེད་ལ། དེའི་ད་ལྟ་ཨུ་རུ་སུ་དང་ཨུ་རུ་སུའི་སྤྱི་མཐུན་ཟེར་བ་རེད་བ་ད Soviet Union སྐབས་དེ་དུས་དམར་ཤོག་གི་ལྟ་བ་དེ་དུས་དུས་ཙམ་པ་ཨུ་རུ་སུའི་ནང་ཤུགས་ཆེན་པོ་ཡོད་རེད་བ། དེ་ནས་ཚུར་དཔེ་བླང་དགོས་ཡ་གི་སྐབས་དེ་དུས་ཀྱི་རྐྱེན་འདྲ་བོ་དཔེར་ན་ད་དེང་སང་ག་བ་ཡིན་ནའི། དཔེར་ན་དེང་སང་རྒྱ་ནག་ནང་ལོགས་ལ་ཡ་གི་འགྱུར་བ་འདྲ་འགྲོ་དུས་ཙམ་པ་རྐྱེན་དེ་འདྲ་མང་པོ་ཡོང་གི་འདུག་ཨང་དེའི་སྐབས་དུས་དུས་ཙམ་པ་རྐྱེན་ག་རེ་འཕྲད་ཡོད་རེད་ལོ། རེད་ལ་ད་སྐབས་དེར་ད་སྐབས་དེ་ནི་ད་ད་དམར་ཤོག་གི་ད་ལྟ་བ་འཛིན་མཁན་དང་ད་དེ་ལག་ལེན་བྱེད་མཁན་ཟེར་ན་འདྲ་ཨ་ནི་དེ་འཛམ་གླིང་གི་ཆེ་ཤོས་དེ

དཔེ་ཡག་དེ་ཡང་ཁོ་རང་ཚོ་ཤུགས་ཆེན་པོ་ལས་འགུལ་འདྲ་བོ་ཅིག་སྤེལ་བསྡད་པ་རེད་གཉིས་པ་གང་གིས་ད་ལྟ་སྐབས་དེ་ལ་རྒྱ་ནག་གི་ཨ་མི་སེར་རྒྱལ་ཁབ་ཀྱི་ཀྱི་དུས་ཚོད་ཡིན་ཙང་ཁོ་སྤྱི་ཚོགས་དེ་ཅིག་གུ་ཡངས་པོ་དང་ནུབ་ཕྱོགས་དང་འཛམ་གླིང་ལ་འབྲེལ་བ་བྱེད་ཡག་ཅིག་རྒྱ་ནག་ལྟ་བུ་ཚོ་ན་མན་ཇུ་གི་སྲིད་གཞུང་དེ་མགོ་རྟིང་ལོག་ཙང་ཨ་ནི་དེ་འགོ་ཚུགས་ཡོད་རེད་དེ་ནས་སྐབས་དེ་ལ་ཉི་ཧོང་ལ་ཨ་ཅིག་སློབ་སྦྱོང་སྒྲུབ་མཁན་རྒྱ་མི་དེ་འདྲ་མང་པོ་ཡོད་རེད་ཡོ་རོབ་ནང་ལོགས་ལ་སློབ་སྦྱོང་སྒྲུབ་མཁན་དེ་འདྲ་མང་པོ་ཅིག་ཡོད་རེད་དེ་འདྲའི་སྒང་ལ་ད་ཅིག་དམར་ཤོག་གི་ལྟ་བ་དེ་ཉི་ཧོང་ཅིག་ཐ་སྙད་དེ་ཚོ་མང་ཆེ་བ་དེ་ཉི་ཧོང་གི་ཡི་གེའི་ནང་ནས་ཚུར་བསྒྱུར་ཡོང་རྒྱུ་དེ་འདྲ་ཅིག་ཡོད་རེད་ད། Soviet དེ་སྐབས་དེ་དུས་ད་འཛམ་གླིང་གི་གི་དམར་ཤོག་གི་ད་སྟོབས་ཤུགས་ཆེ་ཡག་ཟེར་ན་འདྲ་ལག་ལེན་བྱེད་ཡག་དང་ཨ་ནི་ཁོ་རང་གི་དེ་འདྲ་གི Soviet ཅིག་འཛམ་གླིང་ལ་དམར་ཤོག་བྱེད་ཡག་གི་དམར་ཤོག་གི་སྟོབས་ཤུགས་དེ་རྒྱ་སྐྱེད་བྱེད་ཡག་གི་བསམ་བློ་དེ་འདྲ་ཅིག་ཡོད་ཙང་དེའི་གོ་སྐབས་ད་རྒྱུ་རྐྱེན་མང་པོ་ཅིག་འཛོམས་ནས་རྒྱ་ནག་ནང་ལོགས་ལ་ད་ལྟ་དམར་ཤོག་གི་ལྟ་བ་དེ་ཤུགས་ཆེན་པོ་འདྲ་བོ་ཆགས་ཡ་དང་དེ་འདྲ་བའི་ཚོགས་པ་བཙུགས་ཡ་དང། དེ་ནང་བཞིན་ད་དེ་འདྲ་གི་ག་རེ་ཟེར་དགོས་རེད་དམར་ཤོག་ཟེར་ཡ་དེའི་རྒྱུས་ལོན་དང་དེའི་ངོ་བོ་ཤེས་ཡ་དང་དེ་གིས་རྒྱ་ནག་ནང་ད་འུ་ཚོ་ནང་ལ་ད་སྐབས་དེ་དུས་སྤྱི་ཚོགས་སྐྱོ་བོ་ཡིན་པ་ད་ཅིག་སྲོལ་རྒྱུན་གྱི་ད་ཁོ་ཚོ་སྐད་ཆ་བཤད་ན་བཀས་བཀོད་རྒྱུད་འཛིན་ནས་ད་དེང་རབས་ལ་འགྱུར་འགྱུར་ཡོང་བའི་སྐབས་སུ་ཁོ་ད

དེ་ནས་ད། གོ་མིན་ཏང་དང་ཁོ་ཚོ་མཉམ་འབྲེལ་བྱེད་ཡག་ཟེར་ན་འདྲ་གོ་མིན་ཏང་གིས་སྐབས་དེ་དུས་ཁོ་རང་ཚོར་དགྲ་ནང་བཞིན་དེ་འདྲ་བརྩི་ཡག་དང་དང་པོ་ཁོ་ཚོ་ཚོགས་པ་ཚུགས་དུས་སྒང་ལ་དེ་འདྲ་བརྩི་བ་ཁོ་རང་ཡོད་བ་མ་རེད། ག་རེ་ན་ད་གོ་མིན་ཏང་གི་སྲིད་གཞུང་དེའི་སྐབས་ཀྱི་སྲིད་གཞུང་ནི་ཁོ་འཛམ་གླིང་ལ་སྒོ་ཕྱེ་ནས་འཛམ་གླིང་ལ་ལྟ་ལྟ་བཞིན་པ་དང་སློབ་སྦྱོང་བྱེད་བཞིན་པའི་དུས་ཚོད་ཅིག་ཡིན་དུས་སྒང་ལ་ཁོ་རང་ཚོ་གུ་ཡངས་པོ་ཡོད་དེ་འདྲ་རེད་ད། རྒྱ་ནག་དམར་ཤོག་ད་ཚོད་ན་ཁོ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཅིག་རེད། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཅིག་དེ་ཡོད་དུས་སྒང་ལ་ཁོ་སྟོབས་ཤུགས་ཡང་ཡོད་པ་མ་རེད་སྐབས་དེ་དུས་ད་དམར་ཤོག་གི་ལྟ་བ་དེ་ཅིག་ཁྱབ་སྤེལ་བྱེད་ཡ་དང། དེའི་མ་ཅིག་སྐུལ་སློང་བྱེད་ཡ་ལ་སོགས་པ་དེ་འདྲ་མ་གཏོགས་ཁོ་རང་དཔེ་དེ་སྟོབས་ཤུགས་ཡོད་པ་མ་རེད་གོ་མིན་ཏང་ད་ཅིག་སྐབས་དེའི་གི་གཞུང་ད་ཚོད་ན་ཁོ་གནོད་སྐྱོན་གྱི་གནོད་པ་བྱས་ཡ་ལ་སོགས་པ་དེ་འདྲ་གི་དཀའ་ངལ་ཞིག་ཡོད་པ་མ་རེད་སྐབས་དེ་དེ་ལ།

ག་རེ་ཟེར། ཉི་ཧོང་དང་དམག་ཤོར་བའི་སྐབས་སུ་ཨཱ་ནི་ད་ཀྱི་སྲིད་གཞུང་གི་གོ་མིན་ཏང་གི་ཕྱོགས་ནས་བལྟས་ཏེ་ད་ཉི་ཧོང་ལ་དམག་རྒྱབ་ནས་བསྡད་པའི་དེ་སྒང་ལ་ཨཱ་ནི་གུང་ཁྲན་ཏང་ཨ་དམར་ཤོག་ཚོགས་པ་གི་རྒྱབ་ལོགས་ནས་ཨཱ་ནི་ཁོ་རང་ཚོ་སྟོབས་ཤུགས་སྤེལ་ནས་ཨཱ་ནི་གཞུང་ལ་ངོ་རྒོལ་བྱས་ཡ་དེ་ནས་བཟུང་སྟེ་ཁོ་རང་ཚོ་གི་ད་ད་ཁོ་རང་ཚོ་གི་ད་དེ་ཟེར་གི་འདུག་བ civil war ཟེར་ཡ་དེ་ནང་ཁུལ་གི།

རྒྱ་ནག་གཞུང་གི་གོ་མིན་ཏང་གཞུང་གི་ད་ལྟ་གི་ཨ་མི་རི་ཀ་དང་འབྲེལ་བ་བྱས་ནས་མཐའ་གཅིག་ཏུ་ཉི་ཧོང་ལ་དམག་རྒྱག་པ་རེད། དེའི་སྐབས་སུ་གུང་ཁྲན་ཏང་གིས་སུའུ་ཨེ་ལ་འབྲེལ་བ་བྱས་ནས་སུའུ་ཨེ་ར་ཤི་ཡའི་གི་སྐད་བསྟོད་ལྟ་ཚུལ་རྒྱ་ནག་དམར་ཤོག་དེ་རྒྱ་ནག་གི་དམར་ཤོག་ཟེར་དེ་འདྲ་ཡོད་མ་རེད། སུའུ་ཨེ་གི་ཡན་ལག་ཅིག་རེད། སུའུ་ཨེ་མཉམ་འབྲེལ་གི་རྒྱ་ནག་གི་ཡན་ལག་ཟེར་ཡ་དེ་ཟེར་གྱི་ཡོད་རེད། དེའི་ནང་ལ་ཁོ་རང་ཚོ་གི་དྲུང་ཡིག་དང་པོ་དང་པོ་བཙུགས་ནས་ཨ་ནི་དེ་ཚོ་མའོ་གི་དབང་ཆ་མ་ཟིན་བར་དུ་ཨ་ནི་དེ་སུའུ་ཝེ་གི་སྐུ་ཚབ་མངགས་ཡ་དང་སྤྱི་འགོ་བྱེད་ཡ་དང་འགྲོ་སོང་གཏོང་ཡ་ཚང་མ་ར་ཤི་ཡ་ནས་ཡོང་གི་ཡོད་པ་རེད། དེའི་ནང་ལ་རྒྱ་ནག་གི་གུང་ཁྲན་ཏང་གི་དྲུང་ཡིག་དེ་ཚོ་ལའང་དང་པོ། ད་ཐེངས་མིང་ཁུར་དེ་ག་རང་ཆགས་བསྡད་པ་རེད། སུའུ་ཝེ་མཉམ་འབྲེལ་གྱི་ཨ་ནི་རྒྱ་ནག་ས་ཁུལ་གྱི་ཡན་རྒྱ་ནག་གི་ཡན་ལག་ཟེར་ཡ་དང་ཡང་ན་རྒྱ་ནག་ས་ཁུལ་གྱི་ཡན་ལག་ཟེར་ཡ་དེ་འདྲ་མིང་བཏགས་ཡོད་རེད་མ་གཏོགས་ཁོ་རང་སུའུ་ཝེ་ར་ཤི་ཡ་མ་བརྟེན་ན་ཁོ་ཁོ་རང་ལ་དེ་འདྲ་བའི་ནུས་ཤུགས་དང་དེ་ཡོང་གི་མ་རེད་ད། ཉི་ཧོང་ལ་དམག་རྒྱག་པའི་དུས་སྐབས་སུ་ཨ་ནི་རྒྱ་ནག་དམར་ཤོག་གི་གོ་སྐབས་དེ་ཟིན་ནས། ཨ་ནི་ཁོ་རང་གི་སྟོབས་ཤུགས་དཔེ་ར་ཤི་ཡ་གི་རྒྱབ་སྐྱོར་གྱིས་ཨ་ནི་གཞུང་གི་དཔེ་དེ་དམག་མི་བཏང་ནས་ཕར་ཉི་ཧོང་ལ་དམག་འགྱེད་དེ་གི་ལ་ཁོས་རྒྱབ་ལོགས་ནས་ས་ཆ་མང་པོ་འཕྲོག་ནས་དཔེ་དེ་ལས་འགུལ་སྤེལ་ནས་ནས་དྲིལ་བསྒྲགས་བྱས་ནས་ད་གཞུང་ཡག་པོ་མེད་ཡ་དེ་དེ་རྐྱང་རྐྱང་བྱས་ནས་ཨ་ནི་གཞུང་གི་ངོས་ནས་ཕར་ཉི་ཧོང་ལ་དམག་འགྱེད་ནས་རྒྱལ་ཁ་ལོན་པའི་སྐབས་སུ་སུ་དཔེ་དེ་གུང་ཁྲན་ཏང་དཔེ་དེ་སྟོབས་ཤུགས་ཆེན་པོ་ཆགས་ཏེ་ཨ་ནི་གཞུང་གི་ཁ་ཚུར་བསྐོར་ནས་ཨ་ནི་ད་ཁོ་ག་རེ་ཟེར་དགོས་རེད།

ཡིན་གཅིག་གཞུང་ལ་གནོད་པ་སྐྱེལ་ཐུབ་ཡ་དེ་འདྲ་ནུས་པ་ཞིག་ཡོད་མ་རེད་ཡིན་ན་ཡང་ཁོ་ཚོ་ཕ་རོལ་ནས་གཞུང་ལ་དཀའ་ངལ་སྤྲད་ནས་དེ་འདྲ་གཞུང་གི་ད་ཚོགས་པ་དེ་གི་དཔེ་དེ་གཞུང་ལ་ངོ་རྒོལ་བྱེད་ཡ་དེ་འདྲ་ཚོགས་པ་ཞིག་ཡིན་པ་ངོས་ཟིན་ནས་ཨ་ནི་ཁོ་རང་ཚོ་ལ་ག་རེ་ཟེར་དགོས་རེད་རྩ་མེད་བཟོ་ཡ་གི་ཐབས་ཤེས་མང་པོ་བཏོན་པ་རེད་ད་ཁོ་ཚོ་བྲོས་ནས་དཔེ་དེ་བྲོས་ནས་ས་ཆ་བསྐོར་བ་བརྒྱབ་ནས་དཔེ་དེ་བྲོས་ནས་དེ་འདྲ་བྱས་ནས་ཨ་ནི་གཞུང་གི་རྩ་མེད་བཟོ་མ་ཐུབ་བར་བ་རྩ་མེད་བཟོ་མ་ཐུབ་བའི་གཞུང་གྱི་སྟོབས་ཤུགས་ཡོངས་རྫོགས་ཉི་ཧོང་ལ་དམག་སྒྱུར་བའི་སྐབས་སུ་ཁོང་ཚོ་རྒྱབ་ལོགས་ནས་ད་ཕྱིན་ཆད་ད་ལྟ་ཧྲན་ཀན་དེ་ཧྲན་ཞི་གི་ས་ཆ་དེ་ལ་ཡང་ནས་ཨ་ནི་ཁོ་སྟོབས་ཤུགས་ཆེན་པོ་ཆགས་ནས་ཨ་ནི་པ་རྒྱ་ནག་གི་གྲིས་ཨ་ནི་གཞུང་ལ་གྲིས་བརྒྱལ་རོ་ཨི་འདི་གང་ལ་ཨ་ནི་གོ་མིན་ཏང་ཕམ་བྱས་རེད།
ད་ལྟའི་རྒྱ་ད་ལྟ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་ནས་བཞི་བཅུ་ཞེ་ལྔ་བར་དུ་དེ་ལ་གང་ད་རྒྱ་ནག་དང་ཉི་ཧོང་བར་དུ་ལ་ཡང་དམག་དམག་འཐབ་ཁ་ཤས་བྱུང་པ་རེད། དམག་འཐབ་བྱུང་བསྡད་པའི་སྐབས་དེ་ལ་ཡ་གོ་མིན་ཏང་ད་གཞུང་འཛིན་མཁན་དེ་གོ་མིན་ཏང་རེད་བ་གོ་མིན་ཏང་གཞུང་འདི་ལ་ཡ་ད་གང་ད་རྒྱབ་ལོགས་ནས་རྒྱ་རྒྱ་མི་རང་གི་ད་དམར་ཤོག་ཚོགས་པ་འདི་གི་ཡང་ཁ་སོག་རེད་ད་དེ་ལ་ཡ་འཐབ་རྒོལ་སོགས་ཞིག་བྱས་བསྡད་ཡོད་རེད་བ། རེད་རེད་རྒྱབ་ལོགས་ནས་དཔེ་དེ་ཁོ་ས་ཆ་མང་པོ་ལ་ཨ་ནི་མ་མ་དམག་གི་སྟོབས་ཤུགས་ཚང་མ་ཉི་ཧོང་ལ་རྒྱག་གོ་དེ་ཡ་ཁོ་རྒྱབ་ལོགས་བརྒྱབ་དེ་མ་ཚད་ད་དེའི་གི་ནི་ཚད་ནི་ཡོད་ནི་ཚད་དེ། མའོ་གིས་དབང་ཆ་ཟིན་ཚར་ནས་ད་ལྟ་ཉི་ཧོང་གི་སྐུ་ཚབ་རྒྱ་ནག་ལ་ཡོང་ནས་ཨ་ནི་ད་ལྟ་མའོ་དང་ཐུག་དེའི་སྒང་ལ་ཁོ་རང་ཚོ་གཉིས་ནས་ཉི་ཧོང་གིས་རྒྱ་ནག་ལ་གྱོང་གུན་བཟོས་ཡ་ད་མི་མང་པོ་བསད་རེད་འདི་འདྲ་བྱས་ཡ་དེ་ལ་ཨ་ནི་གུན་གསབ་ཐེབས་ཀྱི་ཡིན་ལབ་དེ་སྒང་ལ་མའོ་ཙེ་ཏུང་སྐད་ཆ་ཅིག་བྱས་ཡོད་དེ་དངོས་ལོ་རྒྱུས་རེད་ད་ཨ་ནི་དེ་དགོས་མ་རེད་ཟེར་ཁྱོད་ཚོར་ང་ཚོ་ང་ཚོ། དམར་ཤོག་གི་ཕྱོགས་ནས་བཀའ་དྲིན་ཆེ་བྱེད་དགོས་རེད། ཁྱོད་རང་ཚོ་གི་དམག་རྒྱབ་ནས་དཔེ་དེ་གོ་མིན་ཏང་དམག་རྒྱབ་དེ་འདྲ་མ་བྱེད་ན་ང་ཚོ་དཔེ་དེ་ང་ཚོ་རྒྱལ་ཁབ་དེ་ལ་ལག་པ་ཁུར་བར་རག་གི་མ་རེད་ཟེར་ཁོ་དེ་འདྲ་བཤད་ཡོད་རེད། དེ་འདྲའི་སྒང་ལ་ད་ལྟ་གཞུང་གི་ངོས་ནས་སྟོབས་ཤུགས་ཡོད་ལ་མེད་ལ་བེད་སྤྱོད་བྱས་ནས་ཉི་ཧོང་ལ་དམག་རྒྱབ་དེ་འདྲ་ཁོ་ཚོ་རྒྱབ་ལོགས་ནས་ནས་ཨ་ནི་གཞུང་གི་ས་ཆ་འཕྲོག་ཨ་ནི

ཁ་ཐུག་ལ་དམག་ཆེན་པོ་ཅིག་བརྒྱབ་ཡོད་མ་རེད། དམག་ཆ་ཚང་གོ་མིན་ཏང་སྲིད་གཞུང་དང་ཨ་མི་རི་ཀ་དང་མཐུན་ཕྱོགས་རྒྱལ་ཁབ་མཉམ་འབྲེལ་བྱས་ནས་ཕག་དམག་ཅིག་དེ་འདྲ་བསྡད་ཡོད་རེད། དེའི་དཔེ་དེ་གསལ་པོ་རེད། ད་ལྟའི་རྒྱ་ནག་གི། རྒྱ་ནག་ནང་ལོགས་ནས་ད་ལྟ་བལྟས་སོང་ན་གཞུང་འབྲེལ་གྱི་དཔེ་དེ་ད་ཉི་ཧོང་གི་དམག་འཁྲུག་དེ་དཔེ་ཁོ་ཚོས་རྒྱལ་ཁ་བླངས་ཡས་འདྲ་བོ་བཤད་དགོས་བ་རེད། ད་དེ་དངོས་ཡོད་གནས་ཚུལ་མ་རེད།

འོ་ནི་དེ་རེད། དེ་མ་ཚད་ཅིག་དངོས་ཡོད་གནས་ཚུལ་ལོ་རྒྱུས་ཤེས་མཁན་ཞིག་ཡིན་ན་གུང་ཁྲན་ཏང་ལ་དགའ་ཡ་དང་གུང་ཁྲན་ཏང་གི་བྱ་སྤྱོད་དེ་ཚོ་ད་ད་བར་བའི་བྱ་སྤྱོད་དེ་ཚོ་བལྟས་ཡོང་དུས་ལ་ཡ་ད་ལྟ་དང་གུང་ཁྲན་ཏང་གི་འོག་ལ་ཆིག་སྒྲིལ་བྱེད་དགོས་ཟེར་ཡ་དེ་ཚོ་ད་དངོས་གནས་མི་གི་བསམ་བློ་ནང་འཁོར་མི་ཐུབ་ཡ་ཞིག་རེད་གནས་ལུགས་དང་གནས་ལུགས་ཚུགས་མཁན་ཞིག་ཡིན་ན་ཡང། ད་གོ་མིན་ཏང་ལ་ཡ་ད་ད་ཅང་ཀའེ་ཤེག་གིས་སྣེ་ཁྲིད་བྱས་ད་ད་ཁོང་ཚོ་མང་པོ་ཞིག་པོ་ཆིག་ཐའེ་ཝན་ལ་བྲོས་པ་རེད་བ།

ཨ་ནི་ཅང་ཅིའི་ཧྲི་ཤི་ཚར་ནས་ཨ་ནི་ཁོའི་བུ་བུ་གི་རྗེས་ནས་ད་ཁོའི་མང་གཙོ་མ་སོང་ད་ཤི་ཕ་རྒྱ་ཡ་ད་ཁོ་ད་བླ་མ་ཁྱེད་ཁོ་སེ་འུ་འདྲ་ཆགས་རེད་སྤྱི་ཚོགས་ཀྱི་འགྱུར་བ་དང་ཚང་མ་གི་སྒང་ནས་དེ་འདྲའི་སྒང་ལ་ད་ཁོ་རང་ཁོ་རང་ཚོ་གི་མང་གཙོ་བྱས་ནས་ཐའེ་ཝན་རང་བཙན་ཟེར་ནས་དེ་འདྲ་བསྡད་པ་མ་གཏོགས་ཁོ་རྩ་ཁྲིམས་ཡིན་ན་འདྲ་ཁོ་རང་ཚོ་གི་ནང་ལོགས་ནས་ཨ་ནི་རྒྱ་ནག་གཅིག་གྱུར་སྲིད་བྱུས་དེ་ཁོ་རང་ཚོ་དཔེ་དེ་ཁོ་རང་ཤོར་སོང་བ་མ་གཏོགས་ཁོ་རང་ཚོ་ཡིན་ཟེར་དེ་འདི་སྲིད་བྱུས་དེ་དཔེ་དེ་དང་པོ་ནས་ད་ལྟ་ཡིན་ན་ར། དེ་ག་མང་གཙོའི་ཚོགས་པ་དང་དེ་ཚོས་བྱེད་ཀྱི་ཡོད་པ་མ་གཏོགས་གོ་མིན་ཏང་ཚོགས་པ་གི་སྲིད་བྱུས་དང་ལངས་ཕྱོགས་ཁོ་རང་དེ་ག་རང་རེད། ད་ལྟ་ལོ་རྒྱུས་ལ་ང་ཚོ་ཕར་ཅིག་ཕྱི་རྒྱབ་ཅིག་བལྟས་པའི་སྐབས་ལ་ཡ་མང་པོ་ཅིག་འདི་ཤེས་ཀྱི་འདུག་བ་དཔེར་ན་ད་ཐའེ་ཝན་ན་ཡོད་པའི་གོ་མིན་ཏང་གཞུང་འཛིན་པ་འདི་གི་རྒྱུ་རྩ་ཟིན་མཁན་དང་པོ་གོ་མིན་ཏང་གཞུང་འདི་དང།

དེའི་ཨ་ནེ་གཞུང་གི་ཁོ་སྟོབས་ཤུགས་དེ་ད་ཡ་ཆེན་པོ་ཆགས་ཡོང་དུས་སྒང་ལ་གཞུང་གིས་ཁོ་རྩ་མེད་བཟོ་ཡ་གི་ཐབས་ཤེས་དེ་འཐེན་རེད། གཞུང་ལ་དཀའ་ངལ། གཞུང་གི་ཁོ་དམར་ཤོག་གི་ལྟ་བ་དེ་ཡག་པོ་མེད་ཡ་དང་གཞུང་མགོ་རྟིང་སློག་ཡ་གི་འཆར་གཞི་ཡོད་ཡ་དེ་དང་ཨ་ནེ་སུའུ་ཝེ་གི་འབྲེལ་བ་བྱེད་ཀྱི་ཡོད་ཡ་དེ་ཧ་གོ་ནས་ཨ་ནེ་ཁོ་རྩ་མེད་བཟོ་ཡ་གི་ཐབས་ཤེས་འཐེན་རེད། དེ་ནས་ད། ཁོ་རང་ཚོ།

དེ་འདྲ་བྱས་ཡོད་རེད་ད་དོན་གཅིག་རྒྱ་ནག་དམར་ཤོག་གི་དྲིལ་བསྒྲགས་བྱས་ནས་བྱས་པ་ཡིན་ཟེར་གྱི་ཡོད་རེད་དེ་དོན་གཅིག་གཞུང་གི་རྒྱ་ནག་དམར་ཤོག་ཚོགས་པ་རྩ་མེད་བཟོ་གི་ཡིན་ཟེར་ནས་ཨ་ནི་རྒྱ་ནག་གི་ཐད་དུ་ད་དུ་རྒྱ་ནག་དམར་ཤོག་གི་དམག་མིའི་རིགས་བཙུགས་ཚར་རེད་ཁོ་རང་ཚོ་དཔེ་ཐད་དུ་ཚོགས་པ་བཙུགས་ཚར་རེད་དེ་འདྲའི་སྒང་ལ། ད་གཞུང་གི་རྩ་མེད་བཟོ་རྒྱུ་བྱས་ནས་ཁོ་རང་ཚོ་ད་རྒྱ་ནག་རྒྱ་སྟངས་ནི་དུས་ནི། སྐོར་ར་བརྒྱབ་ནི་དུས་ནི་ད་ཁོ་རང་ཚོ་མཐའ་མཇུག་བོད་ཀྱི་དཀར་མཛེས་དང་རྔ་བ་དེའི་ས་ཆ་བརྒྱུད་ཡོད་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དྲུག་གི་སྐབས་རེད་ཁོ་ཚོ་བོད་ལ་འབྱོར་དུས་སྐབས་ལ་ནི་ཁོ་ཚོ་དེ་འདྲ་སྐོར་ར་བརྒྱབ་ནི་བོད་ཀྱི་ས་ཐོག་ནི་བརྒྱུད་ནི་ད་ལྟ་ཧྲན་ཞི་ཟེར་ཡ་ཀན་སུའུ་བརྒྱུད་ནི་ཧྲན་ཞི་ཟེར་ཡ་ས་ཆ་དེ་ནི་རེད་དུས་ཡིན་ལ། ད་ཀན་སུའུ་ཆིན་ཧའེ་ཧྲན་ཞི་དེ་ཚོ་སྐབས་དེ་གི་གནས་སྟངས་ག་འདྲ་ཞིག་རེད་ཟེར་ན་ད་ང་ཚོ་གི་སྤྱི་བཤད་སྟངས་ན་རྒྱ་ནག་གི་མངའ་ཁོངས་ན་ཡོད་འགྲོ་དེ་འདྲ་བརྩི་གི་ཡོད་རེད་པ་ད། དེ་འདྲ་མ་རེད་མན་ཇུ་གི་དུས་སྐབས་དེ་ག་ནས་བཟུང་དེ་ས་ཆ་དེ་ཚོ་ད་ད་ལྟ་གི་མཚོ་སྔོན་ཞིང་ཆེན་དང་ཀན་སུའུ་དང་ཧྲན་ཞི་དེ་སོགས་ལ་མན་ཇུ་གི་ཅིག་རྒྱ་གྲམ་ལ་དབང་བསྒྱུར་བྱས་ཡ་ན་དེ་འདྲ་ཡོད་པ་མ་རེད་ས་ཆ་མང་པོ་ཅིག་ག་རེ་ཟེར་དགོས་རེད། སོ་སོ་རང་སྐྱོང་འདྲ་བོ་ཅིག་ས་ས་གནས་གི་དཔོན་པོ་དེ་ལ་དབང་ཆ་ཆེན་པོ་ཞིག་ཡོད་ཡ་རྗེས་གཞུང་ལ་བརྩི་གི་ཡོད་ཟེར་རྣམ་པ་ཕྱི་རྣམ་པ་སྒང་ནས་དེ་འདྲ་བྱས་ཨ་ནི་ཡིན་ཡ་ས་ཆ་ས་ཆ་གི་རྒྱལ་པོ་འདྲ་བོ་ཆགས་བསྡད་ཡོད་དེ་འདྲ་གནས་སྟངས་ཅིག་ཆགས་ཡོད་རེད་དེ་འདི་ག་ལ་གོ་མིན་ཏང་གི་སྐབས་སུ་ཡིན་ན་ར།

གི་སྟོབས་ཤུགས་དེ། ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དྲུག་གི་ད་ལྟ་རྒྱང་སྐྱོད་ཆེན་མོ་ཟེར་དེ་ནས་མར་ཡོང་ནས་ཧྲན་ཞི་ལ་སླེབས་ནས་ཨ་ནེ་མའོ་གི་སྟོབས་ཤུགས་དེ་ཆེ་རུ་ཆེ་རུ་འགྲོ་གི། ཡིན་ན་ཡང་སྐབས་དེ་ད་དུང་ཁོ་ཚོ་ད་ལྟ་སུའུ་ཝེ་གི་གི་ཚབ་དང་སུའུ་ཝེ་ལ་འབྲེལ་བ་ཤུགས་ཆེན་པོ་རེད་སུའུ་ཝེ་གི་བྱེད་སྟངས་དེ་ཚོ་བརྩི་གི་ཡོད་ཡ་གི་རྣམ་པ་འདྲ་བོ་དེ་འདྲ་བྱེད། དེ་འདྲ་བྱས་ནས་ཨ་ནེ།

ཨོང་ཆ་བེ་ཡ་ཟི་ཨ་དེ་སུའུ་ཝེ་གི་རྒྱབ་སྐྱོར་དང་མུ་མཐུད་དུ་ལེན་དགོས་རེད། སྤྱོད་རྒྱུ་རིགས་དུ་དང་གསང་ཡ་མང་པོ་ལེན་དགོས་རེད། ཨ་དེ་འདི་གཅིག་ནི། ནི་ད་ཁོ་སྟོབས་ཤུགས་ཆེན་པོ་ཆགས་དགོས་ཡ་རྒྱུ་མཚན་དེ་རེད། སྟོབས་ཤུགས་ཆེན་པོ་གཅིག་ཚུ་ནི་གླ་ཁོ་རང་ཚོ་དམིགས་ཡུལ་རྦད་དེ་གཞུང་མགོ་རྟིང་སློག་ཡ་དེ་རེད་དོ། ད་གཞུང་མགོ་རྟིང་སློག་ཡ་ཡིན་ན་ནི། ད། གཞུང་གཞུང་གཞུང་མགོ་རྟིང་སློག་ཡ་ཡིན་ན་གཞུང་གི་མར་དྲག་གནོན་བྱེད་གི་རེད་བ། འོ་དེ་འདྲའི་ཆ་ནས་ལ་ཡིན་ན་ད་ཉི་ཧོང་ལ་དམག་འཁྲུག་དེ་གང་ལ་ད་ལྟ་ཁོ་རང་ཚོ་ཐོག་མ་གཅིག་ལ་རྦད་དེ་གྲོས་མོལ་བྱས་ནས། གོ་གུང་ཧི་ཙོ་ཟེར་ད་དམར་ཤོག་དང་གཉིས་ཆ་མཉམ་འབྲེལ་གྱིས་བྱས་ནས་ཉི་ཧོང་ལ་དམག་རྒྱག་གི་ཡིན་ཟེར་ཁོ་ཚོས་བཤད་ནམ་ད་གང་ལ་དེ་འདྲ་དམར་ཤོག་གི་ཆ་རྐྱེན་མང་པོ་ལབ་ནས་ནི་དགོས་མཁོ་མང་པོ་བཏང་བ་རེད་གཞུང་ལ། ན་དོན་དེ་མིན་ཁོ་རང་ཚོ་དམག་མི་མ་བཏང་རེད་ཁོ་རང་ཚོ་གིས་རྦད་དེ་རྒྱབ་ལོགས་ནས་གཞུང་གི་གཞུང་གི་སྟོབས་ཤུགས་དེ་ཆུང་རུ་བཏང་ཡག་གི་ཆེད་དུ།

ནི་རྒྱ་ནག་གི་དམག་མི་དང་ནི་དེ་གཞུང་གི་དེ་ཚོ་ཚང་མ་རྩ་མེད་བཟོ་གི་ཡིན། བོད་པ་ཟེར་དེ་བོད་ཀྱི་ལོ་རྒྱུས་སྒང་ནས་རྦད་དེ་ངོ་མ་ནི་བོད་པ་རེད་བོད་པ་རང་བཙན་ཡིན་དགོས་པ་རེད། དེ་བོད་པ་བོད་པ་ཀྲུང་ཧྥུ་ཟེར་ཐ་སྙད་སྒང་ལ་ད་ག་རང་ཡོད། བོད་པ་སུའུ་ཝེ་ཀོང་ཧི་ཀོ་ཟེར། བོད་པ་སུའུ་ཝེ་སྤྱི་མཐུན་རྒྱལ་ཁབ་ཟེར་དེ་འདྲ་དཀར་མཛེས་ལ་བཙུགས་པ་རེད། དེ་ནས་མར་སོང་ནས་ད་ལྟ་རྒྱལ་རོང་ནས་ཡང་གཅིག་བཙུགས་པ་རེད། བོད་པ་གི་གཞུང་དེ་ཚོ་ཚང་མ་གི་རྒྱ་ནག་དམར་ཤོག་གི་ཡ་གཅེས་སྲུང་བྱས་ནས་གཞུང་ལ་ཁ་གཏད་གཅོག་ཡ་གཞུང་གཞུང་ལ་ངོ་རྒོལ་བྱེད་ཡ་རྒྱ་གི་ལས་བྱེད་ལས་བྱེད་དང་སྟོབས་ཤུགས་ཚང་མ་མེད་པར་བཟོ་ཡ་དེ་ཁོ་རང་ཚོ་དམིགས་ཡུལ་རེད་སྐབས་དེ་ད་དུང་དམར་ཤོག་གི་མ་འོང་བ་ན་ཁོ་རང་གི་སྟོབས་ཤུགས་གི་རྒྱ་ནག་ཚང་མ་ལེན་ཐུབ་ཡ་དང་དེ་ནས་ད་ལྟ་བོད་ལ་བཙན་འཛུལ་བྱེད་ཡ་དེ་འདྲ་འཆར་གཞི་ཡོད་མ་རེད་སྐད་དེ་དག་ཚོ། ཡིན། དེའི་རིགས་ལ་དེ་མའོ་ཙེ་ཏུང་གིས་ཡང་ནི་ད་ལྟ་ཨ་མི་རི་ཀའི་གསར་འགོད་པ་གཅིག་ལ་བཤད་འདུག་བ་ང་ཚོ་ད་ལྟ་འི་རྒྱང་སྐྱོད་ཆེན་མོ་རིགས་དང་དེ་འགྲོ་བའི་འདིའི་སྐབས་སུ་ང་ཚོ་བུ་ལོན་རྒྱལ་ཁབ་གཞན་དག་སུ་ལ་སུ་གཅིག་ལ་མེད། ང་ཚོ་བོད་ལ་ཨ་ནི་བུ་ལོན་ཡོད་དེ་ང་ཚོ་དཔེ་དེ་རྗེས་མ་དབང་ཆ་བཟུང་ཚར་ན་ཨ་ནི་ཕྱི་རྒྱལ་གཅིག་ལ་བུ་ལོན་སྤྲད་དགོས་ཡ་དེ་བོད་པ་ཡིན་ཟེར་ཁོས་ཟེར་དེ་བཤད་ཡོད།

རང་རང་བཙན་བྱས་ན་འགྲིག་གི་ཡོད་རེད་ཁོ་རང་ང་རང་ཚོའི་སྒྲིག་འཛུགས་དེ། ཡུ་ཨེན་སུའུ་ཝེ་ཡུ་ཨེན་གྱི་སྒྲིག་སྒྲིག་འཛུགས་དང་རྒྱལ་ཁབ་གཞན་དག་མཉམ་འབྲེལ་རྒྱལ་ཁབ་ཡིན། ཁོ་རང་ཚོ་ནམ་རང་བཙན་བྱས་ན་སོ་སོ་རང་བཙན་བྱས་འགྲོ་ཆོག་ཡོད་ལབ་གསུངས་པ་དེ་འདྲ་སོང་བའི་ཆིངས་ཡིག་ཡང་བཞག་ཡོད་རེད། དེ་ནི་གང་ལགས། ད་དེ་སྐབས་དེ་ད་དུང་ཁོ་ཚོ་གཞུང་ལ་ཁ་གཏད་གཅོག་ཡག་ཆེད་དེ་ད་ཁོ་ཚོ་ལས་འགུལ་ག་རེ་ན་སྤེལ་དགོས་ར་གཞུང་ལ་ངོ་རྒོལ་བྱེད་ཡག་ན་ཁོ་རང་ཚོ་གཞན་དག་དེ་ཚོ་ད་ཁོ་རང་ཚོ་ག་རེ་རང་བཙན་ཡིན་ན་ག་རེ་ཡིན་ན་ཁོ་ཚོ་ཤེས་བསྡད་དེ་ཡོད་རེད། ཉིན་དེ་ག་ལ་ཁོ་ཚོས་གཞུང་གི་དོགས་གཞི་དེ་རྩ་མེད་བཟོ་ཡག་གི་ཐབས་ཤེས་རྐྱང་རྐྱང་འཐེན་བསྡད་ཟེར་བ་རེད་བླངས། ད་ལྟ་རྒྱ་ནག་གཞུང་གིས་རྒྱ་ནག་དམར་ཤོག་གཞུང་ད་ག་རང་རེད་བ་ད་གཞུང་གཅིག་ད་ག་རེད་གཞུང་འདི་གིས་བོད་ལ་བདག་དབང་ཡོད་ཚུལ་བཤད་ཡག་གི་ད་དེ་གས་ཚང་མ་ལོ་བོད་ནང་དུ་བ་ལ་ཡ་སླེབས་བྱས་བ་དང་ཡང་མིན་མཆོད་ཡོན་གི་འབྲེལ་བ་བྱུང་བ་དང་དེ་འདྲས་ལ་ཡ་རྐྱང་རྐྱང་བྱས་ད་ག་ད་ངས་དོགས་བྱས་དེ་བཤད་གི་འདུག་ཟེར་ཡ་ཅིག་གནད་དོན་དབྱེ་ཞིབ་པ་མང་ཆེ་དེ་གསུང་གི་འདུག་བ་ད་ལྟ་འདི་བཤད་དུས་ཙམ་པ་རྒྱ་ནག་གི་ཐོག་ལ་ཡ་ར་ཤི་ཡ་གི་བདག་དབང་ཡོད་ཟེར་ནས་ལབ་པ་ཡིན་ན་རྒྱ་ནག་རང་གིས་སྐད་ཆ་བཤད་སྟངས་བྱས་ནས

ཟི་ལིང་གི་དེའི་དཔེ་ནི་བོད་པ་ཐད་གོ་ས་ཡིན་ཡང་ནི་ངོ་རྒོལ་བྱས་དེའི་སྐབས་སུ་སུ། ག་རེ་ཟེར་དྲག་གནོན་བྱས་ཡག་གི་གནམ་གྲུ་དེ་ཚོ་ཚང་མ་སུའུ་ཝེ་ཡིས་སྤྲད་རྒྱུ་གནམ་གྲུ་རེད་བ། ང་དེ་རྒྱ་ནག་དེ་ང་ཚོ་གི་ཉེ་འབྲེལ་རྒྱལ་ཁབ་ཅིག་ཡིན་ལབ་ན་ནི་ཆགས་བསྡད་པ་འདྲ་བོ་ཅིག་རེད་ཁོ་ཚོ་མ་འོངས་པར་ལོ་ཉིས་བརྒྱ་སུམ་བརྒྱ་རྗེས་ལ་ཡང་ར་ཤི་ཡ་དེ་སྟོབས་ཆེན་པོ་ཞེ་བོ་ཅིག་ཆགས་རྒྱ་ནག་དེ་ཉམས་རྒུད་ཞེ་བོ་ཅིག་ཕྱིན་ཨ་ནི་སུའུ་ཝེ་ཀྱི་ད་ད་ལྟ་ར་ཤི་ཡའི་གཞུང་ད་སུའུ་མོ་སྐོ་ལ་ཡོད་པའི་གཞུང་དེ་རུ་བ་ཚོ

དམག་འཁྲུག་རྗེས་ནས་ཆིག་སྟོང་དགུ་བརྒྱ་ཞེ་དགུ་ལོ། འུ་གཉིས་བྱས་ན་རྒྱ་ནག་གི་དེ་དེ་དབང་ཆ་ཚང་མ་ཟིན་སོང་ཀྲུང་གོ་ཟེར་བ་འུ་བཙུགས་སོང་ཟེར་ཡ་དེ་བྱས་དེའི་སྒང་ལ་ད་ལྟ་ས་ཆ་མང་པོ་ཅིག་འུ་འདི་ཐོབ་ཡོད་པ་མ་རེད། ཡིན་ན་ཁོ་གསལ་བསྒྲགས་བྱས་བཞག་རེད་ཐང་མང་པོ། ད་དེ་རྒྱ་ནག་དམར་ཤོག་གི་ལས་སྟངས་རེད། དཔེར་ན་ཁོ་རང་གི་དམག་དེ་མཚོ་སྔོན་གྱི་ཟི་ལིང་བར་སླེབས་ཙམ་གྱིས་ཁོ་ཟི་ལིང་དཔེ་དེ་བཅིངས་འགྲོལ་བཏང་ཚར་ཡིན་ལབ་ཀྱི་ཡོད་རེད།

ད་གོ་མིན་ཏང་གིས་འདིའི་ཐད་ཁོ་རང་ཚོ་གི་དང་པོ་དེ་ལ་གཞུང་དེ་ལ་སྤོ་བ་ཡིན་ཞེས་ཁོ་ཚོས་དེ་བྱེད་དགོས་རེད་བ། ད་ཁོ་རང་ཚོ་གི་གྲ་སྒྲིག་ད་ཡག་པོ་རེད་ཤག། ད་ད་ལྟ་ཡང་དེ་ལ་ཁོ་རང་ཚོ་གི་དཔེ་དེ་དེའི་སྔོན་ལ་དཔེར་ན་ད་པེ་ཅིན་ན་ཡོད་ཡག་གི་རྒྱལ་པོའི་ཕོ་བྲང་ཞིག་ཡོད་རེད་བ། ཕོ་བྲང་ནང་ལོགས་ན་གནའ་རྫས་དང་ད་དཔེ་དེ་ཅ་ལག་རྩ་ཆེན་ཚང་མ་ཁོ་ཚོ་ཕར་ཐེ་ཝན་ལ་དབོར་འདུག་བ། ཁོ་ཚོ་འཆར་གཞི་ཆེན་པོ་རེད་ཟེར། འོ་དེ། ཨ་ནི་བོད་ཀྱི་བླ་མ་དང་ལྕང་སྐྱ་རིན་པོ་ཆེ་ཟེར་ཡག་དང། ཨ་ནི་པཎ་ཆེན་རིན་པོ་ཆེ་གྱོན་ན་དྲི་བ་ཁོ་ཚོས་ཐབས་ཤེས་མང་པོ་འཐེན་འདུག་ག་ཕར་ཐའེ་ཝན་ལ་ཁྲིད་ཡ། ཁོ་རང་ཚོ་དཔེ་དེ་འཆར་གཞི་དེ་ཆེན་པོ་རེད་ཟེར། ད་ག་པ་ག་སི་ཚིག་ཅིག་བྲོས་འགྲོ་ཡ་འདྲ་བོ་དེ་འདྲ་བཟོ་ཐབས་རེད་མི་འདུག་ཁོ་རང་ཚོ་དཔེ་དེ་དག་ཁོ་རང་ཚོ་འབྲེལ་བ་ཡོད་རྒྱུ་མི་དང། མ་འོངས་པ་ན་བེད་སྤྱོད་ཡོད་ཡ་མི་ཚང་མ་ཁོ་ཚོ་ཕར་ཁྲིད་འདུག་ཨ།

དེ་ཚོ་མ་གཏོགས་ཐའེ་ཝན་ནི་ངོ་མ་ནས་གོ་མིན་ཏང་གི་སྔོན། མ་ཡོང་བའི་སྔོས་སུ་ཡོད་ཡ་གི། ཐའེ་ཝན་གྱི་མི་མང་དེ་ཚོ་ལ་ད་ལྟ་གཅིག་གྱུར་གྱི་བསམ་བློ་ཟེར་ཡ་དང་ཨ་ནི་ཕ། རྒྱལ་ཁབ་གཅིག་གྱུར་བྱེད་དགོས་ཟེར་ཡ་དེ་གི་འདུ་ཤེས་དེ། དེ་ཆུང་ཆུང་རེད་དེ་འདི་གི་ལ་ད་ལྟའི་མང་གཙོ་ཚོགས་པ། དེ་འདྲ། ཁོ་རང་ཚོ་ཤེད་ཆེན་ཡོད་ཡ་དང་རང་བཙན་བྱེད་ཀྱི་ཡིན་ཟེར་ཡ་དང། ད་གཅིག་གྱུར་རེད་ལ། རྒྱ་ནག་དམར་ཤོག་མཉམ་དུ་གྲོས་མོལ་བྱེད་ཀྱི་མིན་ཟེར་ཡ། དེ་ཚོ་གི་ལྟ་བ་དེ་ཁོ་ཐའེ་ཝན་གདོད་མིའི། ངོ་ལ་ངོ་མ་ནས་བསྡད་ཡོད་ཡ་གི་མི་དེ་ཚོ། ད་ད་ལྟ་ཡང་འདི་ང་རྒྱ་ནག་ནང་ལོགས་ནས་གཅིག་གྱུར་བྱེད་ཟེར་ཡ་དང། རང་བཙན་བྱེད་ཟེར་ཡ་གཉིས་ཆ་བརྒྱ་ཆ་ཞེ་དྲག་ལང་གི་ཡོད་མ་རེད་ད་བརྒྱ་ཆ་དེ་མང་ཡ་དེ་ད་ལྟ་གི་གནས་སྟངས་འདི་མ་རྒྱུན་འཁྱོངས་བྱེད་གི་ཡིན་ཟེར་ཡ་ངོ་མ་གི་ཞིབ་འཇུག་བྱས་ན་དེ་རེད་ད་ཡིན་ན་དེ་ཡང་ཏོག་ཙམ་འགྱུར་བ་འགྲོ་གི་ཡོད་ད་ཧོང་ཀོང་གི་དོན་རྐྱེན་དེ་བྱུང་ནས་རྒྱ་ནག་དམར་ཤོག་པ་ཧོང་ཀོང་ལ་བྱེད་སྟངས་གི་གནད་དོན་དེ་གཅིག་བྱུང་ནས་རྗེས།

ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གུས་མེ་ཨ་འབྲུག་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ།